སྤྱིའི་དོན་གཞན་རེད་བ། སྤྱིའི་དོན་གཞན་དེ་དང་ལྡན་པའི་སྒོ་ནས་ཤིང་གསལ་རྣམས་ལ་ཤིང་གི་སྤྱི་སྒྲ་འཇུག་པ་མ་ཡིན་པར་ཐལ་རང། དེ་ལྡན་མིན་ཟེར་ཏེ། དེ་ལྟ་ན་དེ་རྣམས་ལ་ཤིང་གི་སྒྲ་རང་དབང་སྟེ། རང་དབང་མེད་ཕྱིར། རང་དབང་མེད་ཟེར་ཏེ་དངོས་མིང་དུ་འཇུག་པ་མེད་པའི་ཕྱིར། ད་དངོས་ཤིང་ཞེས་པའི་སྒྲ་གོ་ཤིང་གསལ་རྣམས་ལ་ཤིང་གསལ་ཟེར་ན། ཤིང་གི་བྱེ་བྲག་ལ་ཨོ་ཤིང་ཞེས་པའི་མིང་དེ་ཤིང་གི་བྱེ་བྲག་རྣམས་ལ་བཏགས་མིང་དུ་འཇུག་གསུངས་ན་ག་རེ་བྱས་རེད་ཟེར་ན། ཨོ་དེ་ནི་དེ་ཉིན་མོ་དེ་ཤིང་དང་ཤིང་གསལ་ཞིང་ཞི་དུས་མེ་དགུ་བོ་རེད་ཨོ་དུག་སེལ་བ་རེད་ཅེས་ཡང་རེད། དེ་རེད། སྤྱི་དོན་གཞན་དེ་དང་ལྡན་པའི་སྒོ་ནས་ཤིང་གསལ་རྣམས་ལ་ཤིང་གི་སྤྱི་སྒྲ་འཇུག་པ་མ་ཡིན་པར་ཐལ་ཟེར་བཏང་སོང་དང་པོ་དེ་ལ། དང་པོ་དེ་ལ་ཤིང་ཞེས་པའི་སྒྲ་དེ་ཤིང་གསལ་རྣམས་ལ་མི་འཇུག་པར་ཐལ་ཟེར་ལབ་པ་རེད།

ཁོ། ཙན་དན་མ་ཡིན་པའི་ད་ཤུག་པའི་བདུད་པ་ཞིག་ལ་ཤིང་དག་ག་ས་ཨ་ཀ་རུ་རུས་མཐོང་སོང་ན་དེ་ག་རེ་བསམ་གི་རེད། ཤིང་རེད་བསམ་པའི་བསམ་བློ་འཁོར་གི་འདུག་བ། དེའི་ཚེ་ན་བསམ་བློ་འཁོར་ས་དེ་ན་ཁ་སང་གི་ཤིང་ལབ་སྒྲ་བཏང་ས་ཡི་ཙན་དན་གོ་ཡོད་རེད་བ། ཡོག་མ་རེད་དེ། ཤིང་ཞེས་པའི་སྒྲ་བློ་སྐྱེ་གི་འདུག་བ་ཤིང་འདི་ཡང་ཤིང་རེད་བསམ་པའི་བསམ་བློ་འཁོར་གི་འདུག་བ། ཨོ་དེ་འཁོར་བ་དེ་ག་རེ་བྱས་ནས་འཁོར་ཟེར་ན། སྔ་མ་ད་གི་ཙན་དན་གོའི་སྟེང་དུ་ཤིང་ཞེས་པའི་སྐད་ཆ་དེ་བཤད་ཡོང་འདུག་ས་སྤྱི་དོན་གཞན་གོ་ཡོག་རེད་ཅེས་པ་སྤྱི་དོན་གཞན་ཁོ་ལ་ལབ་སྒྲ་བཏང་གི་སྟོབས་ཀྱིས།

ཤིང་གང་ག་སྟེང་དུ་ཡོད་རེད་ཨ་མ་རེད་ཡོད་པ་ཡིན་ཙང་ཁོ་ཡོད་པ་ཡིན་ཙང་འདི་ཡང་ཤིང་རེད་འདི་ཡང་ཤིང་རེད་བསམ་པའི་བསམ་བློ་དེ་འཁོར་བ་དེ་རེད་བྱས་ལ། ཁ་ཅིག་གིས་ཟེར་ན། དེ་འདྲའི་ཤིང་རེད་ཤིང་རེད་བསམ་པའི་བསམ་བློ་འཁོར་བ་དེ་སྤྱི་དོན་གཞན་གྱི་དབང་གིས་ཤིང་རེད་བསམ་པའི་བསམ་བློ་འཁོར་བ་རེད་མ་གཏོགས་སྤྱི་དོན་གཞན་མེད་ན་ཁ་སང་ཙན་དན་ལབ་སྒྲ་བཏང་དུས་སང་ཉིན་གནངས་ཉིན་ཙན་དན་ནི་ཡོད་མ་རེད་ལབ་སྒྲ་གཏོང་མཁན་ནི་ཡོད་མ་རེད་དེ་དག་གིས་ནི་འོ་འདི་ཡང་ཤིང་རེད་བསམ་པའི་བསམ་བློ་དེ་འཁོར་བ་དེ་སྤྱི་དོན་གཞན་མེད་ན་རྩ་ནས་སྐྱེ་གི་མ་རེད་ཅེས་ས་ཤིང་གསལ་རྣམས་རིགས་གཅིག་ཏུ་རྟོགས་པ་བྱས་པ་ལ

ཁ་ཅིག་གིས་སྤྱིའི་དོན་གཞན་དང་ལྡན་པའི་སྒོ་ནས་འཇུག་ལབ་པ་རེད་བ་དེ་འཇུག་གསུངས་ན་ད་ག་རེ་བྱས་དགོས། ད་ལི་དངོས་མིང་དུ་འཇུག་པ་མ་ཡིན་དགོས་རེད། སྤྱིའི་དོན་གཞན་གྱི་དབང་གིས་འཇུག་གསུངས་ན་དེ་དངོས་མིང་དུ་མ་འཇུག་དགོས། དངོས་མིང་དུ་མ་འཇུག་དགོས། ད་དངོས་མིང་དུ་མ་འཇུག་ན། ད་འཇུག་ནི་འཇུག་པ་རེད། འཇུག་ནི་འཇུག་པ་རེད་དེ་བཏགས་མིང་དུ་མ་གཏོགས་འགྲོ་ས་ཡོད་མ་རེད།